ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉི་ཤུ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དགུ་པའི་ཚེས་དགུ། རེས་གཟའ་སྤེན་པའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། འཕྲོད་བསྟེན་གྱི་ཤེས་བྱ་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས། གཟུགས་གཞིའི་འཕྲོད་བསྟེན་ཐད་ལ། ནོར་འཁྲུལ་གྱི་ངོས་འཛིན་ཐོན་སླ་བ་ལྔ་ཡི་གནད་དོན་ཐོག། བཀའ་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས།
གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་བ་དང་ཆབས་ཅིག

ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org། དེའི་ཐོག་ལ། ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་འཕྲོད་བསྟེན་དང་འབྲེལ་ཡོད་ཀྱི་ད་གནས་ཚུལ་གལ་ཆེན་པོ་ཁག་ཅིག་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞུ་གི་ཡིན། བྱས་འདི་ཡིན་དུས་ད་རིང་གི་བརྗོད་གཞི་འདི་ད། རྒྱུན་དུ་གཟུགས་གཞིའི་འཕྲོད་བསྟེན་གྱི་ཐད་ལ་ཡང་ནོར་འཁྲུལ་གྱི་ད་ངོས་འཛིན་ཐོན་སླ་བ་ལྔའི་ཐོག་ནས་ཞུ་གི་ཡིན་ལ་ད་དེ་ཡིན་པས་ན་རྒྱུན་དུ་ནས་ད་ཅིག་ཉི་མ་ཚ་པོའི་འོག་ལ་བསྡད་པ་ཡིན་པས་ན་པགས་པ་གནོད་ཀྱི་རེད་ཟེར་བྱས་སོ་སོའི་གཅིག་གི་ཡོང་གི་ཡོད་རེད་ལ་ཞོགས་ཇ་དེ་ཡིན་པས་ན་ཉི་མ་གཅིག་གི་འགོ་བཙུགས་གི་ཡོད་དུས་ག་ནས་ཞོགས་ཇ་ཡག་པོ་ཟ་ཡ་དེ་གལ་ཆེན་པོ་རེད་ཟེར་བྱས་སྤུ་གུ་སླབ་གྲྭར་འགྲོ་མཁན་གྱི་ཁྲོད་ལ་ཡིན་ནའི་ལས་ཞོགས་ཇ་རྒྱག་ཚད་སྟེར་བྱས་བྱས་བཏང་གནང་མཁན་གཅིག་གི་ཡོང་གི་ཡོད་རེད་པ་ད་ག་ནང་བཞིན་ཡང

ཉི་མ་རེ་རེ་གི་འཚོ་བའི་ནང་ལོགས་དང་འབྲེལ་བ་ཆགས་ཀྱི་ཡོད་པའི་དབང་གིས་ཨ་ནི་གོང་གི་ད་གནད་དོན་ལྔ་དེ་ག་ལ་ཚང་མས་དོ་སྣང་ཅིག་བྱས་པ་འདི་འདྲ་ཅིག་ཆགས་ཀྱི་ཡོད་རེད།
ད་ག་རང་སྒྲོལ་དཀར་ལགས་གང་འདྲ་གསུངས་ཡ་ནང་བཞིན་སྤྱི་བཏང་གི་ད་ལྟ་ངས་ཞུ་དགོས་ཡ་དགོས་པ་རྒྱུ་མཚན་རེད་དེ་ད་ལྟ་ངས་ཞུ་དགོས་ཡ་དེ་གའི་དེ་མང་པོ་ཅིག་གིས་སྣང་མེད་ཤོར་བའི་རྐྱེན་གྱིས་ང་རང་ཚོའི་འཕྲོད་བསྟེན་ལ་དོ་ཕོག་འགྲོ་གི་ཡོད་རེད་ལ་ད་ག་ནང་བཞིན་གྱི་ད་སྣང་མེད་ཤོར་ཡ་འདི་གས་དེ་ཁོ་ར་ཁོ་ར་ཡང་དགོས་པ་རྒྱུ་མཚན་མང་པོ་ཡོད་རེད་ད་འདི་གས་ཅིག་མདོར་བསྡུས་ཤིག་ཞུས་པ་ཡིན་ན་དཔེར་ན་ཆ་བཞག་ན་ད་ང་ཚོ་ཉི་མའི་མདངས་འདི་ཨ་ནི་ང་ཚོ་ནི་ཞེ་དྲག་འདི་བྱས་པ་ན་པགས་པ་དང་འབྲེལ་བ་ཡོད་པའི་སྐྲན་གྱི་ན་ཚ་འདི་བྱེད་ཀྱི་རེད་ཟེར་ཡ་ད་ད་ག་ནང་བཞིན་གྱི་ཞོགས་ཇ་འདི་ནི་དཔེ་ད་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་ད་ཨ་ནི་འདི་ཡིན་གཅིག་མིན་གཅིག་གི་ཟ་དགོས་ཀྱི་ཡོད་རེད་ཟེར་ད་ཨ་ད་ག་ནང་བཞིན་གྱི་ཁྲག་ནང་གི་ཞག་རྩི cholesterol ཟེར་ནི་ད་ཨ་ནི་ཞག་རྩི་རང།

ཧ་མ་གོ་བ་དང་དོ་སྣང་མེད་པ་དང་ད་ཁོ་རང་ཚོས་ཅིག་བསམ་བློ་བཏང་ཡ་དེ་གང་ག་ཅིག་སྨན་ཁོ་ར་རང་ལ་ཡ་ཅིག་སྨན་ན་ཚ་ན་གི་ཡོད་ན་སྨན་ཁར་ན་སུ་བྱ་ཡ་སྨན་ཁར་དུ་དེ་མིན་གི་ད་ཨ་ནི་གཏུབ་ཡ་ཨ་ནི་དེ་བྱེད་ཡ་ཅིག་མི་ཤེས་དངོས་གནས་གི་ཟས་དེ་ན་ཚ་དེ་ག་ཡོང་ས་རྒྱུ་དེ་རྐྱེན་དེ་ག་ང་རང་ཚོ་ཟས་ལ་ཁོ་རང་ཚོ་རང་དོ་སྣང་མི་དོད་པ་ནས་ཨ་ནི་ནད་པ་ལས་ད་ག་ཟིག་དེ་སྨན་སྒྲིག་ཅིག་དེ་དུ་ག་ལ་བསླབ་བྱ་ད་དེ་འདྲ་ཅིག་གལ་ཆེ་མི་འདུག་གོ་དེ་ག་ནས་ཨ་ནི་དེ་ག་གནས་ཚུལ་དེ་གས་ད་ཅིག་ག་སོག་ར་ད།

ནམ་རྒྱུན་ང་རང་ཚོ་ཚང་མས་གཟིགས་ཡག་གི་ཚགས་པར་དྲི་བ Times ཨེཇ། Noel Long། དེའི་ནང་ལ། དུས་བབ་ཟེར་དྲི་བ Times། Times ཟེར་དུས་བབ་དེའི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ནང་ཁོ་རང་གིས་དེའི་ནང་ལ་གསལ་བཤད་བྱས་ནས་ད་རྦད་དུ་སྤྱི་ཡོངས་ཀྱི་འཛམ་གླིང་སྤྱི་ཡོངས་ཀྱི་ཁྱབ་བརྡལ་ཆེན་པོ་རེད། ད་ཡིན་ནའི་ད་ག་ཚགས་པར་ད་ག་རང་ནང་ལ་ཉིས་སྟོང་བཅུ་བཞི་ལ་ཡག། ཨོ་ད་ཞག་རྩི་ཟས་པའི་རྐྱེན་གྱིས་ཁྲག་ཤེད་ན་ཚ་འདི་འདྲ་ལ་ཡག་འདི་བྱེད་ཀྱི་མི་འདུག། ཨ་ནི་ཞག་རྩི་ཉུང་དྲགས་པ་དང་ཨ་ནི་ཞག་རྩི་ཉུང་དྲགས་པའི་རྐྱེན་གྱིས་ང་རང་ཚོའི་རྩི་བྲོ་གོག། ནམ་རྒྱུན་ཡིན་ན་ཞག་ཚིལ་རིགས་དེ་ཟས་ན་གྲོད་ཁོག་ལམ་སང་རྒྱགས་འགྲོ་གི་རེད་བ། དེ་དག་ད་ག་ནང་བཞིན་གྱི་མངར་མོའི་རིགས་དང་མང་པོ་ཟས་པའི་རྐྱེན་གྱིས་ན་ཚ་ཆགས་ཡག་འདུག་ཟེར་ནས་ཞིབ་འཇུག་མང་པོ་དེ་ནང་ལ་ཞིབ་འཇུག་བསྐུལ་ཡོད་ལ་ད་ག་ནང་བཞིན་གྱི་དེའི་ཁ་ཐུག་གི་ཞིབ་འཇུག་བྱེད་འཇོག་དེ་གའི་ལས་གཅིག་གཟིགས་པར་བྱས་ན། ཨ་མ། ཞིབ་བཤེར་བཟི་བར་བྱས། ཞིབ་འཇུག་ཁོ་རས་གཞི་བཞག་ཚེ་ཁོ་ར་བལྟས་ཚེ།

འགྲོ་སོང་བཏང་མཁན་དེ་གའི་དེ། ཟས་ཀྱི་བཟོ་གྲྭ་ཆེན་པོ་དང། སྨན་གྱི་བཟོ་གྲྭ་ཆེན་པོ་དེ་ཚོ་ཁོ་ཚོ་ལ་ཞིབ་འཇུག་གུ་དང་འགྲོ་སོང་བཏང་གུ་ཡོང་བ། དེ་བཏང་དུས་ག་ནས་ཞིབ་འཇུག་དེ་གའི་དེ་ཚད་དང་ལྡན་པ་ཡོང་གུ་ཡོང་མ། ག་ཚད་ཞིབ་འཇུག་དེ་གའི་དེ་ཚང་མ་འགྲོ་སོང་བཏང་མཁན་ཁོ་རང་ཚོ་ལ་དགོས་ཡག་ཅིག་ཞིབ་འཇུག་ཅིག་གུ་གུ་ཡོང་རེ་མི་ཤོག། དངོས་སུ་དེ་ཨ་ནི་ཅིག་གལ་སྲིད་ཞིབ་འཇུག་དེ་ཚད་དང་ལྡན་པ་བྱུང་བ་ཡིན་ན།

ཁོ་ཚོ་ལ་པེ་ཤག་མང་ཤོས་ཀྱང་ཁོ་ཚོའི་རིགས་ཁོ་ཚོའི་རིགས་ཀྱི་སྟེང་ད་ག་ནང་བཞིན་གྱི་ཞིབ་འཇུག་དང་འབྲེལ་བ་དང་ཟས་དང་སྤྱོད་ལམ་དང་ད་ག་ནང་བཞིན་ང་རང་ཚོའི་ནམ་རྒྱུན་གྱི་ཟས་སྤྱོད་ཐོག་ལ་ཞིབ་འཇུག་བྱེད་མཁན་དང་དེའི་སློབ་སྦྱོང་བྱེད་སའི་ས་ཆ་དང་བྱེད་ཡག་གི Program སོགས་པ་ལས་གཞི་འདི་ཚོ་ཚང་མ་ལ་འདི་ན་ཐེ་ཇུས་མང་པོ་བྱེད་ཀྱི་ཡོད་ལ་ད་ག་ནང་བཞིན་གྱི་ཞིབ་འཇུག་གི་ཚན་རིག་གི་ཞིབ་འཇུག་མང་པོའི་ནང་ལ་ཐེ་ཇུས་ཁོ་རང་ཚོ་མང་པོ་བྱེད་དགོས། དེ་འདྲ་བྱེད་ཀྱི་ཡོད་པའི་རྐྱེན་གྱིས

ཆགས་བསྡད་ཡོད་རེད་ད་དེང་སང་བོད་ནང་ལོགས་ལ་ཡང། ཉི་མས་མ་འཚིག་ཡག་གི་ཞབས་སུ་ཡིན་མང་པོ་ཅིག་གི་ཚོང་འགྲེམས་བྱེད་ཡག་དང་བེད་སྤྱོད་བཏང་མཁན་མང་པོ་ཅིག་ཡོད་རེད་ཡིན་ནའི་ལས་འདི་གས་ཉི་མས་མ་འཚིག་ཡག་གི་ཞབས་སུ་འདིའི་རིགས་དེ་ལ་དབྱེ་བ་མང་པོ་ཅིག་ཡོད་ར་འདི་ཤེས་དགོས་ཡག་དེ་ལས་གལ་ཆེན་པོ་ཅིག་མེད་འགྲོ། ད་ག་རང་སྒྲོལ་དཀར་ལགས་གསུང་ནང་བཞིན་ཉི་མའི་མདངས་དེ་ང་རང་ཚོའི་མི་གཅིག་པོ་མ་རེད་ལྕང་མའི་རིགས་དང་སྔོན་པོའི་རིགས་ཚང་མ་ལ་དགོས་ཡག་གི་ད་བཅུད་དེ་རེད་བ་མེད་དུ་མི་རུང་གསུང་སོང་ད་ག་རང་རེད། བྱས་ཙང་འདི། ཉི་མའི་བཅུད་འདི་ང་རང་ཚོའི་སྤྱི་ཚོགས་མི། སུ་འདྲ་ཅིག་ཡིན་ན་འདི། མེད་དུ་མི་རུང་བ་ཅིག་རེད་ལ། ཉི་མའི་མདངས་ཀྱིས་ང་རང་ཚོའི་གཟུགས་པོའི་ནང་ལ་འཚོ་བཅུད་དམིགས་བསལ་གྱི། Vitamin D3 འདི་བཟོ་ཡག་འདི་བཏང་འདི། ཉི་མའི་མདངས་ཀྱིས་བཟོ་གི་ཡོད་པ། བྱས་ཙང་ཉི་མའི་མདངས་ལ་ཡང། ང་རང་ཚོ་གཅིག་གི་གཟུགས་པོ་ནམ་རྒྱུན་ནས་ཕྱི་ལོགས་ཡང་སེ་འགྲོ་མ་ཐུབ་པ་དང་ཉི་མའི་མདངས་དེ་གཟུགས་པོ་ལ་མེད་པ་ཡིན་ན། Vitamin D3 འཚོ་བཅུད་འདི་གཟུགས་པོའི་ནང་སྐྱོ་བོ་ཡོད་པ་དང་འདི་སྐྱོ་བོ་ཡོད་པའི་རྐྱེན་གྱིས། ན་ཚ་མང་པོ་ཅིག་ཆགས་ཡག་ཆགས་ཡག་གཞི་རྩ་ཆེན་པོ་ཡོད་ར་སྤྱི་ཚོགས་སྐོར་ང་རང་ཚོ་ཨ་མི་རི་ཀ་བ་དང་ཨ་ནི་འཛམ་བུ་གླིང་སྤྱི་ཡོངས་ནང་ལ་ཡང་ད་ཅིག་ཞིང་པ་ཡིན་པ་དང་དེ་མིན་གྱི་ཅིག་ད་ཨར་པོའི་ལས་ཀ་བྱེད་མི་དང་དེ་འདྲའི་ལས་ཀ་ལས་གཞི་ཡིན་པ་ཡིན་ན་ད་ཁོ་ཕྱི་ལོགས་རང་བཞིན་གྱི་ཉི་མ་ཡོད་ས་ལ་ལས་ཀ་བྱེད་ཡག་གི་གོ་སྐབས་རག་ཡོད་ར་བ་དེ་མིན་གྱི་ཚང་མ་ལོག་ཨ་ནི་གཅིག་གིས་ག་ཚོད་ཁང་པའི་ནང་ལོག་དང་ཨ་ནེ་གཅིག་གློག་འོག་ལ་ལས་ཀ་བྱས་ཏེ་དུས་ཚོད་སྐྱེལ་གྱི་འདུག་ཡིན་དུས་པ་ནི་ཉི་མའི་བཅུད་འདི་ཧ་ཅང་གི་གལ་ཆེན་པོ་རེད་ལ་དཔེར་ན་ཆ་བཞག་ན། ཉི་མའི་བཅུད་འདི་ང་རང་ཚོ་ལ་ཡང་མེད་པ་ཡིན་ན། འདིས་ད་ལྟ་ངའི་འཚོ་བཅུད vitamin D གཟུགས་པོའི་ནང་བཟོ་ཐུབ་ཀྱི་མེད་པ་དང། vitamin D ཡི་འཚོ་བཅུད་འདིས་ང་རང་ཚོའི་གཟུགས་པོའི་ནང་ལ་ཡང་ལུས་ཟུངས་མ་ལག་གི།

དགུན་སྡེ་དང་ད་ག་ནང་བཞིན་གྱི་དཔེར་ན་ཆ་བཞག་ན། TB ན་ཚ་དང་གློ་གི་ན་ཚ་གློ་དང་འབྲེལ་བ་ཡོད TB ན་ཚ། TB ན་ཚ་ལ་ཡང་ན་ཚ་དེ་དྲག་ཡག་ལ་ཡང་ནད་པ་དེ་ཚོ་སྔོན་མ་ཡིན་ན་དུས་ཚོད་མང་པོ་ཅིག་ཉི་མའི་འོག་ལ་ཆུ་ཚོད་གཅིག་ཉི་མ་ལ་བྱེད་དགོས་རེད། འདིའི་ཉི་མའི་མདངས་དེ་ཞོགས་ཀའི་ཉི་མའི་མདངས་དེས་ང་རང་ཚོ་གློ་གི་འཕྲོད་བསྟེན་ལ་ཕན་པའི་རྐྱེན་པས་ན་ཚ་དྲག་ཡག་ལ་གཞི་རྩ་བྱེད་ཀྱི་ཡོད་ལ་ད་ག་ནང་བཞིན་ཉི་མའི་མདངས་དེས་ང་རང་ཚོའི། གཟུགས་པོའི་ནང་ལ་འདི་ཤོར་སྔོན་མ་ངས་འདིའི་སྐོར་ཞུ་བས་སོ circadian rhythm ཟེར་ནི་ཤོར་གཟུགས་པོའི་ནང་ལོག་ཆུ་ཚོད་འདྲ་པོ་གཅིག་འདི་ལ་ཁོས་བརྡ་གཏོང་གི་ཡོད་རེད་དཔེར་ན་ཆ་བཞག་ཞོགས་ཀས་ང་རང་ཚོ་ཞོགས་ཀས་ཡར་ནམ་ལངས་ཡོད་གི་ཉི་མའི་མདངས་དེ་ང་རང་ཚོ་མིག་ལ་ཡར་བལྟས་ཚེ་ཕྱིན་པ་ཡིན་ན་འདིའི་ཁར་ཕྱོགས་སུ་གཟུགས་པོའི་ནང་ང་རང་ཚོ་གཟུགས་པོའི་ནང་ལ་ཡོད་པའི clock དེ་ལ་བརྡ་གཏོང་གི་ཡོད་རེད་ཟོ་འོ་ད་ནམ་ལངས་ཤག་ད་གཟུགས་པོའི་ནང་ནུས་པ་དང་ལས་ཀ་བྱེད་ཡག་འགོ་ཚུགས་དགོས་ཟེར་བརྡ་བཏང་པའི་རྐྱེན་གྱིས་རང་བཞིན་གྱི་གཟུགས་པོའི་ལས་ཀ་བྱེད་དགོས་ཡག་དེ་འགོ་ཚུགས་བྱས་ཨ་ནི་གཅིག་ཐང

neurotransmitter སོགས་དང་དེ་གའི་མང་པོ་ཅིག་གིས་ཤིག་གི་གནས་སྟངས་ཡག་པོ་ཆགས་དང་དམིགས་བསལ་གྱིས་ང་རང་ཚོ་ཧོར་མོན་ནང་ནས་ད་ག་ཚོད་ཧོར་མོན་ནང་གི་གལ་ཆེན་པོ་ཞུ་བཞིན་ཡོད pregnenolone ཟེར་ནི་སོགས་རེད pregnenolone ཧོར་མོན་རྐང་འདི་ལ་བརྡ་བཏང་པའི་རྐྱེན་གྱིས་ཧོར་མོན་གཞན་པ་དེ་གའི་མང་པོ་ཅིག་གིས་ཨ་ནི་ལས་ཀ་བྱས་དང་ཨ་ནི cortisol ཆགས་དང progesterone ཀོར་ཨ་ནི་ད་དེ་གའི་ང་རང་གཟུགས་པོའི་ནང་གི་འདིར་བ་ཧོར་མོན་ལས་ཀ་མང་པོ་བྱིན་བྱིན་དེ་ཡག་གི

ཉི་མའི་མདངས་དེ་ཧ་ཅང་གལ་ཆེན་པོ་རེད་ལ་ད་དེའི་སྐོར་ལ་ཞིབ་འཇུག་དེ་འདྲ་མང་པོ་བྱས་བ་རེད་དེ་ཚོ་ཞུ་མི་དགོས་བཏང་ནས་བཏང་རེད་དེ་ཉི་མའི་མདངས་དེ་ང་རང་ཚོའི་གཟུགས་པོའི་ནང་ལ mitochondria གི་ནུས་པ་དེ་གོང་འཕེལ་བཏང་པ་དང་ད་ག་ནང་བཞིན་གྱི mitochondria ནང་ལ་ཡ་གཅིག་སྔོན་འགོག་ཁོ་ལ་ཡ་དོ་ཕོག་མ་ཐེབས་ཡག་གི oxidative stress ཟེར་ནི་ད་དེ་མིའི་གི་ཨ་ན།

གལ་ཆེ་རེ་བུ་འདིར་ཆགས་ཡོད། ག་རེ་རེད་ད་ལྟ་དཔེར་ན་ཆ་བཞག་ན། རང་བྱུང་མ་ཡིན་པ་འདི་གའི་ལ་ཡ་ད་ནི་ཁ་སང་སྔོན་མ་ངས་ཁུ་ཡུག་ཐོག་ནས་གནོད་ཡག་རིགས་ཀྱི་བེ་ཅིང་གཅིག་སྟོང་ལྔ་བརྒྱ་རྫས་གཅིག་སྟོང་ལྔ་བརྒྱ་ཤོར་རེད་ཨ་མི་རི་ཀ་ནང་ཡུ་རོབ་ལ་འདི་གའི་རྫས་བེ་ཅིང་སུམ་བརྒྱ་ཅིག་ཞིག་མེད་པར་བེད་སྤྱོད་བཏང་ཐུབ་བཏང་བཅུག་གི་ཡོད་མ་རེད་སྟངས་འཛིན་བྱས་ནས་དེ་ནི་ཨ་མི་རི་ཀ་ལ་གཅིག་སྟོང་ལྔ་བརྒྱ་མན་ཆད་བེད་སྤྱོད་གཏོང་དགོས་འདི་གའི་འདི་ང་རང་ཚོས་ད་ལྟ་ད་བྱུག་ཡག་རིགས་ད་ཨ་ནི་བེད་སྤྱོད་བཏང་ཡག་རིགས་རིགས་མང་པོ་ནང་བླུགས་ཡོད།

དེ་ཙམ་གལ་ཆེན་པོ་མ་རེད་ཅེས་བཅས་གསུང་གི་ཡོད་ད་ཁོག་པ་སྟོང་པ་དུས་ཚོད་ག་ཚོད་ཀྱི་རིང་ཅིག་བཞག་ཐུབ་ཡིན་ནའི་ལས་འདིའི་གཟུགས་གཞིའི་འཕྲོད་བསྟེན་ལ་ཕན་ཐོགས་ཡོད་པ་ཅིག་གསུང་གི་ད་ཡིན་ནའི་ལས་ཡང་མི་ཁག་ཅིག་གི་ཡིན་པ་ཡིན་ན་ཞོགས་ཇ་དེ་ཉིན་མ་གཅིག་གི་ནང་ལོག་ལ་ད་གལ་ཆེ་ཤོས་དེ་ཡིན་པ་ངོས་འཛིན་གནང་མཁན་དེ་ཡོང་གི་བྱས་ཙང་ཏག་ཏག་ད་ཞོགས་ཇ་དེའི་གལ་ཆེ་ཆུང་དེ་ང་ཚོར་བསྐྱར་དུ་ནི་འཇམ་དབྱངས་ལགས་ཀྱིས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ག་ནང་བཞིན་གྱི་ད་དུས་བཀག་གི་ཟས་གཅོད་ཀྱི་ཕན་ཡོན་དེ་ལ་བསྐྱར་དུ་ཡང་ང་ཚོར་འགྲེལ་བཤད་ཞིག་གནང་རོགས་གནང།

འདྲ་ཡིན་ན་ཞོགས་ཇ་ཟ་དགོས་ཡོད་ལ། ད་ད་ག་ནང་བཞིན་ང་རང་ཚོ་བུད་མེད་ཕྲུ་གུ་འཁོར་ཡོད་དུས་ཚོད་ལ་ཡང་མཆོད་དགོས། ད་ཡིན་ནའི་འདི་འདྲ་མིན་པ་དང། ཨ་ནམ་རྒྱུན་ནས་ང་རང་ཚོས་ཅིག་གཟུགས་པོའི་ལྗིད་ཚད་དེ་མཐོ་པོ་ཡོད་པ་ད། ཨ་ད་ག་ནང་བཞིན་གྱི་ཅིག་བུད་མེད་དང་ཁྱོ་ག་ད། གཉིས་ཆ་ད་ཕོ་དང་མོ་གཟུགས་པོ་ཁ་སོ་ད་ལོ་ཚད་དེ་དཔེར་ན་ཆ་བཞག་ན་ལོ་སུམ་ཅུ་དང་སུམ་ཅུ་སོ་ལྔ་ཡར་བརྒལ་ཚར་བ་ད། ཨ་ད་ག་ནང་བཞིན་ཁ་ཅིག་ལོ་བཞི་བཅུ་བཞི་བཅུ་ཞེ་ལྔ་སླེབས་དུས་ག་ན་ལོ་དེ་ཡར་ག་ཙམ་སླེབས་དུས་ག་ནས་ང་རང་ཚོས་ནམ་རྒྱུན་ནས་ཞལ་ལག་མཆོད་ཡག་གི་སྟངས་འཛིན་གནང་ཡག་འདི་གལ་ཆེན་པོ་རེད་ལ། རྐྱེན་འདི་ག་རེ་རེད་ཟེར་ན་དེང་སང་ང་རང་ཚོ་ཞལ་ལག་མཆོད་ཡག་གི་ཞལ་ལག་བྱོས་ར་བ་ཞལ་ལག་འདིའི་ལྟས་སུ་ཏག་ཏག་ཡོད་མ་རེད་ག་རེ་ཟེར་ན། ད་ལྟ་ཞལ་ལག་འདི་གི་ནང་མང་ཆེ་ང་རང་ཚོ Glucose ཆགས་ཡག་གི་ཞལ་ལག་ཆུ་བོ་ར་འབྲུ་རིགས། མངར་མོའི་རིགས་སྦྱོར་ལྟ་བྱས་པའི་ཁ་ལག་རིགས་སྟབས་བདེ་པོ་དང་ཨ་ནི་ཁ་ལག་ཞིམ་པོ་རྐྱང་གི་ཞལ་ལག་འདི་མཆོད་ཡག་གི་གོམས་གཤིས་དེ་མང་པོ་ཡོད་དུས་ཀྱི་འདིའི་རིགས་ཀྱིས་ང་རང་ཚོ་མང་པོ་མཆོད་པ་ཡིན་ན་ད་དཔེར་ན་ཆ་བཞག་ན་ཞོགས་ཇ་མཆོད་མཁན་ཁག་ཅིག་ག་རེ་མཆོད་ཀྱི་ཡོད་ཟེར་ན་ད་དཔེར་ན་དེང་སང་མང་ཆེ་གིས cereal མཆོད་ཀྱི་འདུག་ག་རྩམ་པ་མཆོད་མཁན་ཉུང་ཉུང་རེད cereal མཆོད་པ་ཡིན་ན་དེའི་ནང་ལ་འོ་མ་བླུགས་ལ་འོ་མ་དེ་ག་རེ་བླུགས་ཟེར་ན low fat འོ་མ་ཨ་ནི cereal དེའི་ནང་ལ་ཡ་ཨ་ནི་ཁག་ཅིག་གི་ད་ད cereal ཚོས་གཞི་མང་པོ་ཡོད་མཁན་དེ་འདྲ་ཕྲུ་གུར་སྤྲད་ཀྱི་འདུག་ག། ཅིག་གྲོ་ཆག་གིས་བཟོས་ཤ་མགྱོགས་གི་རིགས་ཅིག་རེད་བ་དེའི་ནང་འོ་མ་བླུགས་རེད་སྟབས་བདེ་པོ་བྱས་བྱས་ཞོགས་གས།
རེད་ད། དེའི་རྗེས་ཨ་དེའི་ནང་འོ་མ་དེ་ཞག་རྩི་ཉུང་ཉུང་འོ་མ།

གཅིག་འབྲུ་རིགས་རིགས་དང་ལྔ་མུ་ཏིག་མོག་ཡོད་འདི་ཡིན་དུས་ངོ་ནས་ང་རང་ཚོས་སྤྱི་ཐང་གི་ཞལ་ལག་ཆོད་དེ་ང་རང་ཚོས་ད་ཞལ་ལག་མ་ཆོད་ནས་ང་རང་ཚོས་དབྱིན་སི་ལན་དུ་མ་ཟ་ད་ཞལ་ལག་ཆོད་པ་ནི་དབྱིན་སི་ལན་དུ་ཡ་ཕར་འགྲོ་དགོས་རུ་བ་ཡིན་ནའི་དབྱིན་སི་ལན་དུ་མ་མ་ཟ་གོང་ལ་གྲོགས་པོ་མ་གཏོགས་གོང་ནས་ང་རང་གོམས་གཤིས་བྱས་ནས་ཞལ་ལག་ཆོད་ཆོག་པ་འདི་ང་རང་ཚོ་ན་ཚ་ཆགས་ཡ་ཞི་ཚ་ཆགས་དགོས་རུ་བ་འདི་ག་ལ་གང།

ཞལ་ལག་མ་མཆོད་ཡག་དེ་ཆུ་ཚོད་བཅུ་དྲུག་དང་བཅུ་བཞི་དང་བཅུ་དྲུག་བར་ལ་ཡང་དུས་ཚོད་དེ་ཟུར་བཀག་བྱེད་ཐུབ་པ་ཡིན་ན་འདིའི་ཕན་ཡོན་ཞེ་དྲག་ཡོད་བྱས་ཙང་དེ་གས་དེ་ཡིན་དུས་ཀ་ནས་ཕན་ཡོན་ཡོད་རེད་ཞུ་ཡག་བྱས་ཙང་ད་དེའི་སྐོར་ལ་ཕན་ཡོན་སྐོར་ལ་ཡང་མང་པོ་བྱས་དཔེར་ན་ཆ་བཞག་ན་འདི་འདྲ་གནང་ཐུབ་པ་ཡིན་ན་ང་རང་ཚོའི་གཟུགས་པོའི་ནང་ཕྲ་ཕུང་ནང་ད་གིན་ངས་ཞུས་ཙང་གཟུགས་པོའི་ནང་གི་ནུས་པ་བསྐངས་བཟོ་མཁན mitochondria ཟེར་མཁན་ཅིག་རེད་བ་འདིའི་ནུས་པ་གོང་འཕེལ་གཏོང་ཡག་དང་འདི་ལ་དོ་ཕོག་ཐེབས་ན་ང་ཚོ་ལོ་རྒས་འགྲོ་ཡག་གཞི་རྩ་དེ་འདི་ལ་དོ་ཕོག་ཐེབས་པའི་དོ་ཕོག་བཏང་པའི་རྐྱེན་གྱིས།

ཤོད་ན་ཡག་པོ་ཡོད་རེད་ཞུ་ཡག་ཡིན། ལགས་སོ་ལགས་སོ། བྱས་ཙང་ད་འདི་ཡང། ང་རང་ཚོའི་ཅིག་གི་ནོར་འཁྲུལ་གི་ངོས་འཛིན་དེའི་འོག་ནས་གནད་འགག་དེ་གའི་གོང་ལ་ཡང་འཇམ་དབྱངས་ལགས་ཀྱིས་ངོ་སྤྲོད་གསལ་པོ་ཅིག་གི་གནང་སོང་ད་ཞོགས་ཇ་མཆོད་ཡག་གི་ཐད་ལ་དེ་བཞིན་ད་གནད་དོན་གསུམ་པ་དེ་ཡིན་པས་ན་ཡང་ང་རང་ཚོ་བོད་པ་མང་པོ་ཅིག་ལ་ཁྲག་ནང་ལོགས་ལ་ཞག་རྩི་ཡོད་པའི་དབང་གིས་ཡིན་པས་ན་སྨན་ཟ་དགོས་ཡག་དང་དེ་འདྲ་མང་པོ་ཅིག་ཡོང་གི་ཡོད་རེད་ད་འདི

ཁ་ཅིག་ང་རང་ཚོ་ཟས་ནས་ཡོང་གི་ཡོད་རེད་ཁ་ཅིག་ང་རང་ཚོ་གཟུགས་པོས་བཟོ་གི་ཡོད་རེད་གཟུགས་པོས་བཟོ་ཡག་དེ་ཡོད་དེ་ཚད་དེ་ལྡན་པ་དང་ཡག་པོ་ཅིག་བཟོས་པ་ཡིན་པ་དང་ང་རང་ཚོ་ཟས་ནས་ཡོང་གི་ཡོད་རེད Saturated Fat རིགས་དེ་ཡོང་པ་དེ་ཡག་པོ་ཅིག་ཡོད་པས་ན་གཟུགས་པོ་ལ་ཕན་ཡག་མི་ཤོར་གནོད་ཡག་ཡོད་མ་རེད་ད་ཡིན་ན་ང་རང་ཚོ་དེང་དུས་ཀྱི་ཞག་རྩི་སྡུག་པ་དང་མང་པོ་ཟས་པའི་རྐྱེན་གྱིས་ཨ་ནི་ཁྲག་ནང་ཞག་རྩི་དེ་སྡུག་པ་དེ་ཡག་གི་གཅིག་གནས་སྟངས་སྡུག་ཡག་སྡུག་ཆག་ཆགས་ཡག་གཞི་རྩ་གཙོ་བོ་ལ་དམིགས་བསལ་གྱི་ད་རེས་ཞུས་པ་ཡིན་ན། ང་རང་ཚོའི་ཁྲག་ནང་ཞག་རྩི་ཤོར་བ། ཞག་རྩི་དང་ཨ་ནེ་ཟས་ནང་བྱུང་བའི་ཚི་ལུ་ཚི་ལུའི་རིགས་ཤོར་བ། དེ་ག་དེ་ང་རང་ཚོའི་གཟུགས་པོའི་ནང་ལ་ད་དེ་ག་དེ་ཚད་དེ་ལྡན་པ་ཡོད་པ་ཡོད་པ་ད་དེ་ཡོང་ཁུངས་དེ་ག་ཡོང་ས་དེ་ག་དེ་བཅུད་དེ་ལྡན་པ་ད་ཡག་པོ་ཡོད་པ་ཡིན་ན་ང་རང་ཚོའི་གཟུགས་པོའི་ནང་གི་ཕྲ་ཕུང་ནང་ཤོར་བ།

ཡིན་གནས་སྟངས་ཡག་པོ་ཆགས་པའི་རྐྱེན་གྱིས་ཕྲ་ཕུང་དང་འབྲེལ་བ་ཡོད་པའི། ཕྲ་ཕུང་དེ་ང་རང་ཚོའི་གཅིག་གི་ན་ཚ་མང་པོ་གཅིག་ཆགས་སའི་གཞི་རྩ་ཞོར་བ་གཞི་རྩ་ཡིན་དུས་ག་ནས་འདིའི་གནས་སྟངས་དེ་ཡག་པོ་དགོས་ཡག་དང་འདིའི་ལས་གཞི་ལས་ཀ་དེ་ལས་ཀ་ཡག་པོ་བྱེད་དགོས་ཡག་བྱེད་ཡག་གི་གནས་སྟངས་དེ་ཆགས་དགོས་ཡག་བྱེད་དང་ད་ག་ནང་བཞིན་ང་རང་ཚོའི་ཨ་ནེ་འདི་དུང་བ་སྒྲོམ།

ཡག་པོ་ཆགས་ཡག་གི་གཞི་རྩ་དེ Cholesterol གྱིས་བྱེད་དགོས། དེ་ཡིན་དུས་ངས་ནི་ད་ག་ནང་བཞིན་གྱི་ལྟ་བྱེད་ཅེས་ཨ་ནི་ད་ག་ནང་བཞིན་ང་རང་ཚོའི་དྲན་པ་དང་ཀླད་པ་དང་དྲན་པ་དང་འབྲེལ་བ་ཡོད་པ་ལ་ཡང Cholesterol དེ། མེད་དུ་མི་རུང་ལ་དཔེར་ན་ཆ་བཞག་ན་ཆུང་ཆུང་སྒང་ལ་སྤུ་གུ་ཆུང་ཆུང་སྒང་ལ་ཡང། སྔར་འཇགས་ནས་གཟུགས་པོ་ཡག་གསོ་ཡོང་དུས་ཨ་མའི་འོ་མ་དེ་གལ་ཆེན་པོ་རེད་ཟེར་ན་ཨ་མའི་འོ་མའི་ནང་ལ Cholesterol དང་ཞག་རྩི་ཡག་ག་དེ་མང་ཤོས་དེ་ཡོད་རེད། དེ་དང་སྤུ་གུ་ཡག་གསོ་ཡག་གི་རིག་པ་དང་དེ་ཀླད་པ་དང་དེ་ག་ཆགས་ཡག་གང་རེད་དེ། ཨ་མའི་འོ་མ་གསུང་གི་ཡོད་རེད་བ། དེ་དང་ཨ་མའི་འོ་མའི་ནང་ལ Cholesterol དེ་མང་པོ་ཡོད་རེད། དེ་ཡིས་ང་རང་ཚོའི་རིགས་ཀླད་པ་ཡག་པོ་ཆགས་ཡག་དང་ཀླད་པའི་ནང་གི་ད་རྩ་དེ་ག་ཡག་ཆགས་ཡག་གི་གཞི་རྩ་རུ་དེ Cholesterol བྱེད་དགོས། ཟེར་དེ་ཡིན་དུས་ང་ནི་དཔེར་ན་ཆ་བཞག་ན་ད Cholesterol དང་ཞག་རྩི་དེ་ཚོ་ག་རེ་བྱས་ནས་གལ་ཆེན་པོ་རེད་ཟེར་ན་ང་རང་ཚོ་ཕྲ་ཕུང་གི་གནས་སྟངས་ཡག་པོ་ཡོང་ཡག་ལ། Cholesterol དང Saturated Fats ནི་གལ་ཆེན་པོ་རེད་ད། ད་ག་ནང་བཞིན་སྙིང་གི་རིགས་དང། ད་ག་ནང་བཞིན་ང་རང་ཚོའི་རུས་ཁོག་ནང་ལ་ཡག་ཨ་ནི་བཅུད Calcium དེ་ཏག་ཏག་འགྲོ་ཡག་ལ་ཡང་ཞག་རྩི་དེ་གལ་ཆེན་པོ་རེད་ད་ག་ནང་བཞིན་ང་རང་ཚོའི་མཆིན་པ་དང་གློ་བའི་གནས་སྟངས་ལ་ཚིལ་རིགས་གལ་ཆེན་པོ་རེད་ལ་ད་ག་ནང་བཞིན་གྱི་ཨ་ང་རང Hormone མང་པོ་གཅིག་གི་བཟོ་ཡག་དང Hormone ཕར་ཚུར་སྟངས་འཛིན་བྱེད་ཡག་ལ་ཡང་སྟངས་འཛིན་བྱེད་ཡག་དང Balance བྱས་ཟེར་བ་དེ་ཡིས་ང་རང་ཚོ་ཚི་ལུ་དེ་བྱེད་དགོས་རེད་ལ་དམིགས་བསལ་གྱི་ཚི་ལུའི་རིགས་དེ་ཡག་པོ་གནས་སྟངས་ཡག་པོ་ཡོད་པ་ནི་ང་རང་ཚོ་ལུས་སྲུང་མ་ལུགས་རྡུལ་བསུ་མ་ལུགས་ལ་རྒྱབ་སྐྱོར་བྱེད་ཉིན་དང་དེའི་གནས་སྟངས་ཡག་པོ་ཆགས་ལ་མེད་དུ་མི་རུང་ལ་ཨ་འདང་ནང་བཞིན་གྱི་གཞས་ཚིག་ཡག་དེ་ང་རང་ཚོའི་གཞས་ཚིག་ཡག་དེ་ཟུར་ཁུག་ན་ཏག་ཏག་ཡོད་པ་ཡིན་ན་འདི་ང་རང་ཚོའི་ཟུར་ཁུག་ལྗིད་ཚད་མ་ཏག་ཏག་བསྡད་ཡག་དང་རྐང་རེ་དེ་གར་བྱེད་འོག་ཟེར་ན་ཟུར་ཁུག་ནང་ལ་གཞས་ཚིག་རིགས་དེ་ཏག་ཏག་བསྡད་མེད་ན་གྲོ་ག་རྡོ་མར་བ་གཞས་ཚིག་དེ་གྲོ་ག་རྒྱག་དེ་གྲོ་ག་རྒྱག་དེ་ལ་སྐད་ཡིག་གང་བྱུང་མོ་དེ་ཟ་མ་ཟ་ཡག་དང་ཨ་འདང་ནང་བཞིན་གྱི་དམིགས་བསལ་གྱི་གཞས་ཚིག་ཡག་དེ་ང་རང་ཚོའི་སྤྱི་ཡོངས་ཀྱི་གཟུགས་པོ་བཅུད་ལྡན་ལ་ཡང་ཧ་ཅང་གི་གལ་ཆེན་པོ་རེད་ཞུ་ཡི་ཡིན། ལོང། ད་ཡིན་ནའི་འཇམ་དབྱངས་ལགས་ཡང་གལ་སྲིད་ཞག་རྩི་སྡུག་འདི་མང་དྲགས་ཡག་འདི་ཉུང་དྲགས་ན་ཡང་ང་རང་ཚོས་འདི་གས་ཀྱི་ཐོག་ལ་དོ་སྣང་བྱེད་དགོས་ཡག་ག་རེ་ག་རེ་ཡོད་རེད་ལོ། བྱས་ན་ད་ནི་སྡུག་ག་ལ་ཞག་རྩི་སྡུག་གསུང་གི་འདུག་ཨང་ཞག་རྩི་སྡུག་ཡིན་གྱི་རེད་དེ་ང་རང་ཚོའི་གཟུགས་པོའི་ནང་ལ་དམིགས་བསལ་ལོང། ཁྲག་རྩའི་ནང་ལོགས་ལ་ཡང Oxidative Stress ཟེར་ཞོར་དུ་གཟུགས་པོ་ལ་ཡང་ཁྲག་རྩ

ཁྲག་ཤེད་མཐོ་པོ་ཞིག་ལ་ཁག་ཅིག་ལ་གར་བྱེད་དགོས་ཟེར་ན། དེང་དུས་ཀྱི་ཚྭ་ཞིག་འདུག་ཨང། ཚྭ་དཀར་པོ་ཞིག། འདིའི་རིགས་དང་སྦྱོར་རྫས་བྱས་པའི་ཁ་ལག་རིགས། གང་ཉུང་ཉུང། གང་སྤངས་ཡག་བྱས། ད་ག་ནང་བཞིན་གྱི་དེང་དུས་ཀྱི་ཚྭ་དེ་སྤངས། ཡིན་ན་ཡང། རང་བྱུང་གི་ད་མཚོ་ནས་བྱུང་བའི Salt Sea Salt དང་དེ་དང Pink Himalayan Salt ཚོའི་རིགས་དེ་ག་གི་ཚྭ་དེ་མཆོད་པ་ཡིན་ན། དེའི་ནང་ལ་ཡོད་པའི་བཅུད་དམིགས་བསལ་གྱི་ད Magnesium Potassium ཨ་ནི་ད་ག་ནང་བཞིན Manganese དེ་གའི་རིགས་དེ་ག་དེའི་ཁྲག་ཤེད་རང་བཞིན་མར་ཆག་ཡག་གི་གནས་སྟངས་ཆགས་འགྲོ་བ་རེད། ས་འདི་ཡི་གནས་ཁ་ནས་ཚ་ཅིག་ཡོད་རེད་བ། ད་ལྟ་ང་རང་ཚོས་ངས་ཞུ་ཡ་དེ་ཚ་དེ་ངས་གར་ཞུ་གི་ཡོད་ཟེར་ན། ནམ་རྒྱུན་ད་ལྟ་ང་རང་ཚོས་བེད་སྤྱོད་དག་གི Table Salt ཟེར་ཡག་དེ་ངས་ཚ་དེ་ཞུ་དགོས་དེ་ཚ་དེ་སྦྱོར་རྫས་བྱས་པ་དང་གཟུགས་པོར་གནོད་ཡག་གི་གཞི་རྩ་བྱས་པ། ངས་ཚ་ཞུ་ཡ་དེ་རང་བྱུང་ལ་བྱུང་བའི

ད་ལྟ་ང་རང་ཚོ་ནམ་རྒྱུན་གྱི་བེད་སྤྱོད་བཏང་བའི་ཚ་དེ། ཚ་དེ་རྦད་དེ་སྦྱོར་རྫས་བྱས་པའི་ཚ་རེད། དཔེར་ན་ཆ་བཞག་ན། ཚ་དེ་བཟོས་ཟིན་ནས་ཚ་དཀར་པོ་དཀར་རྐྱང་རེད། ནམ་རྒྱུན་ང་རང་ཚོའི་བོད་ལ་ཡག་ད་བོད་ནས་ཕེབས་མཁན་ད་ད་ག་ནང་བཞིན་དེང་སང་ད་རང་བྱུང་ཡིན་པའི Redmond Salt རེད། Celtic Salt། རེད། Pink Himalayan Salt། ཚ་དེ་ཚོ་ཚོས་གཞི་ཁོ་རང་དཀར་པོ་དཀར་རྐྱང་ཡོད་མ་རེད།

དམིགས་བསལ་གྱི་ཚའི་ནང་ན་ཡོད་པའི་བཅུད་དེ་ག་དེ་གཅིག་གར་བྱེད་དགོས་ཟེར་ན་ང་རང་ཚོའི་ཕྲ་ཕུང་ཡོད་རེད་བ་ཕྲ་ཕུང་ནང་ལ་ཡང་ད་མང་ཤོས་དེ་ཆུ་རེད Liquid། དེ Pressure དེ་ད་དེ་སྟངས་འཛིན་བྱེད་ཡག་ལ་ཚ་དེ་ཚའི་ནང་ཡོད་པ་ད་དམིགས་བསལ་གྱི Salt ཡོད་རེད་བ Sodium ཚ་དེ Sodium དེ་དམིགས་བསལ་གལ་ཆེན་པོ་ཞེ་ཅིག་བྱེད་དགོས། དེ་གཅིག་གོ་དེ་གཅིག་གཅིག་དེ་གལ་ཆེན་པོ་དེ་ཡིན་པ་བཅས་གཉིས་ནས་ཨ་ནི་ཚ་དེ་ཏག་ཏག་ང་རང་ཚོ་གཟུགས་པོ་ལ་དགོས་ཡག་ཏག་ཏག་མེད་པ་ཡིན་ན་འདི་ཡིས་ང་རང་ཚོའི་གཟུགས་པོའི་ནང་ན་ཚ་མང་པོ་ཅིག་འཁྲིད་ཡག་གི་གཞི་རྩ་བྱེད་ཀྱི་ཡོད་རེད་བ་དཔེར་ན་ཆ་བཞག་ན། ན་ཚ་ཆགས་ཡག་གི་གཞི་རྩ་བྱེད་ཀྱི་རེད་བ། ཁག་ཅིག་སྨན་ཁང་ལ་ཛ་དྲག་སླེབས་དུས་ཀ་ནས་ཡིན་ན་ག་རེ་དགོས་ཆུའི་ནང་ལ་ཚ་ཡོང་རྒྱུ Sodium Chloride འདུག་ག་འདི་ཡིས་གཟུགས་པོའི་ནང་ལ་ཚའི་རིགས་དེ་ཏག་ཏག་མ་བསྡད་པ་དང་འདི་ཡིས་ཨ་ནི་དེ་དང་འབྲེལ་བ་ཡོད་པའི་བཅུད་དེ་ཏག་ཏག་མ་བསྡད་པའི་རྐྱེན་གྱིས་གཟུགས་པོ་ཛ་དྲག་ཉེན་ཁ་ཆགས་ཡག་གི་ཨ་ནི་སྨན་ཁང་ལ་སླེབས་དུས་ཀ་ནས་ཁག་ཅིག་ལ་ལམ་སང་ད་ག་ཛ་དྲག་སྨན་འདི་བླུག་པ་རེད Sodium Chloride འདི།

བཟོ་མཁན་གྱི Hydrochloric བཟོ་མཁན་དེ་གང་སྟེ་བཟོ Chloric བཟོ་མཁན་དེ་བཟོ་གོ། དེ་ན་ཚ་དེའི་གཟུགས་ཀྱི་ནང་ལ་ཏག་ཏག་བསྡད་པའི་གཟུགས་ལ་དགོས་ཡ་དེ་གལ་ཆེན་པོ་ཡིན་པ་དེ་གཅིག་དེ་ང་རང་ཚོའི་དེ་ཕྲ་ཕུང་གི Pressure དེ་ག་དེ Sodium དང་ཚའི་གནས་སྟངས་དེ་ཏག་ཏག་བསྡད་དགོས་ཡོད་རེད་བ། གཉིས་པ་དེ་ང་རང་ཚོའི་གཟུགས་ཀྱི་ནང་གི་ཁ་ལག་འཇུ་ཡག་གི Hydrochloric བཟོ་མཁན་གྱི་བཅུད་ཡོད་ན་མ་གནས་གཅིག་དེ Sodium ནས་ཆོད་གོ།

ཁོ་རང་ཚོ་གཟིམ་སྐྱོ་ས་ཁུལ་དེ་གའི་མི་མང་ཁག་ཅིག་སྟངས་འཛིན་བྱེད་དུས་ཀ་ནས་ཚ་དེ་སྤྲད་མ་རེད་ཚ་དེ་ཁོ་ཚོས་སྟངས་འཛིན་བྱེད་འོ་རེད་བྱེད་དུས་ཀ་ནས་འདི་ཚ་དེ་གཟུགས་པོའི་འཕྲོད་བསྟེན་དང་མིའི་སྤྱི་ཡོངས་ཀྱི་འཕྲོད་བསྟེན་ལ་གལ་ཆེན་པོ་ཡིན་པ་ངོས་འཛིན་པའི་ཐོག་ནས་ཁོ་ཚོས་སྟངས་འཛིན་བྱེད་འོ་རེད་བ་ཨ་ནི་ཁག་ཅིག་སྔོན་མ Roman གི་དམག་མི་དེ་ཚོ་ལ་ཡང་གླ་ཆ

གཟུགས་པོ་ལ་ཕན་ཡག་ག་མང་པོ་ཅིག་བྱས་བར་ད་ལྟ་ནི་ངས་མདོར་བསྡུས་རེ་ཤོད་པ་ནི་ཚ་དེས་ང་རང་ཚོའི་མངར་ཆ་སྟངས་འཛིན་ལ་ཕན་གྱི་ཡོད། ད་ལྟ་འཇམ་དབྱངས་ལགས་ཡང་ཚ་དེ་མང་དྲགས་པས་ཁྲག་ཤེད་མཐོ་རུ་འགྲོ་གི་རེད་གསུང་གི་འདུག་འདི་ཡང་ཁྲག་ཤེད་ཡོད་མཁན་ཅིག་ཡིན་པས་ན་ཡང་ཐོག་མར་མང་པོ་དེ་གོས་ས་ཅིག་མཆོད་པས་ན་ཉེན་ཁའི་རང་བཞིན་ཅིག་ཆགས་སྲིད་ཀྱི་རེད། ཨ་ནི་ད་གིན་ངས་འགོ་བརྗོད་དེ་ཐུགས་ཞུས་པ་ཟེར། ཁ་ཅིག་གིས་ཁྲག་ཤེད་མཐོ་པོ་ཡོད་པ་ཡིན། དེང་དུས་ཀྱི་ཚ། འདུག་ག་ཚ་དཀར་པོ་དེ་རྦད་དེ་སྤང། སྦྱོར་རྟ་ཆེ་བའི་ཁ་ལག་རིགས་སྤང། ཁ་ལག་ཚང་མ་སོ་སོ་རང་ནང་ལ་བཟོས། ཨ་ནི་འདི་ལ་ཡང་བེད་སྤྱོད་བྱེད་ཡག་གི Pink Salt ད་ལྟ་རང་བྱུང་གི་ཚ་འདུག་ག་དེ་བེད་སྤྱོད་བཏང་གནང་བ་ཡིན་ཡིན་ན། ཁྲག་ཤེད་ཆག་ཡག་གི་གཞི་རྩ་ཆགས་ཡོད། བྱས་ཙང། དེ། ཁྲག་ཤེད་འཕར་ཡག་གི་གཞི་རྩ་དེ་གཅིག་དེ། ཁྲག་ཤེད་འཕར་ཡག་གི་རྐྱེན་དེ། Insulin Resistance། སྦྱོར་རྟ་ཆེ་བའི་ཁ་ལག་རིགས་དང་ང་རང་ཚོའི་ནམ་རྒྱུན་གྱི Table Salt དེ་མང་དྲགས་པའི་རྐྱེན་གྱིས། Insulin། ཁྲག་ཤེད་ཀྱི་ན་ཚ་ལེགས། ཁྲག་ཤེད་ན་ཚ་དེ། ཁྲག་ཤེད་ཡར་འཕར་དུས་ཁོ་ནས་གཟུགས་པོ་ལ་བརྡ་ང་རང་ཚོ་ལ་བརྡ་བཏང་གི། འདིས་ན་ཚ་ཆགས་ཡག་རྒྱུ་དང་རྐྱེན་མང་པོ་ཆགས་ཀྱི་ཡོད་རེད་མ་གཏོགས། ཁོ་རང་རང་གཅིག་པོ་གིས་ན་ཚ་ཆགས་ཀྱི་ཡོད་ན་ཚ་རང་ཁོ་རང་རང་གཅིག་པོ་གིས་ན་ཚ་གཅིག་པོ་ན་ཚ་རང་འགྱུར་གྱི་ཡོད་མ་རེད། ཁོས་གཟུགས་པོ་ང་རང་ཚོ་ལ་འདི་བྱེད་དགོས་རེད་ད་ད། བརྡ་དེ་གཏོང་གི་ཡོད་རེད་བ། དེ་ཡིན་དུས་ཀ་ནས་འདི་ཡོང་ཡག་རྒྱུ་དང་རྐྱེན་འདི། ང་རང་ཚོ་ནམ་རྒྱུན་གྱི་གཟུགས་པོའི་ལྗིད་ཚད། དེ་ག་ནང་བཞིན་གྱི Insulin Resistance འདུག་པ Insulin དེ Sensitive ཆགས་ཡག་དེ་ག་ནང་བཞིན་གྱི། འདི་ཆགས་ཡག་ལ་འདི་དང་འབྲེལ་བ་ཡོད་པའི་ཁ་ལག་རིགས་ཨ་ནི་ལུས་སྦྱོང་ཨ་ནི་དེ་ག་ནང་བཞིན་ང་རང་ཚོ་ནམ་རྒྱུན་ངས་ད་གིན་ངས་ཞུས Table Salt འདུག་པ Table Salt ནས་བཅུད་ང་རང་ཚོ་དགོས་ཡག་བཅུད་མང་པོ་ཞིག་ཉམས་བསྡད་ཡོད། དེ་གཅིག་བྱས། ཨ་ནི་དེ་ནས་ཐ་མར་དེ་ནམ་རྒྱུན་ནས་ངས་ག་ཞུ་དགོས་ཟེར་ན། ད་ལྟ་ང་རང་ཚོ་ཡོང་ཡག་གི་ཚལ་དང་ཤིང་ཏོག་རིགས་དང་དེ་མིན་གྱི་ས་ནས་ཡོང་ཡག་སྐྱེ་ཡག་གི་ཟས་བཅུད་མང་པོ་བཅས་ལ་ཡང་ས་བཅུད་ཉམས་པའི་རྐྱེན་གྱིས། ཨ་ནི་འདི་གའི་མང་ཆེ་བ་སྦྱོར་རྟ་བྱེད་འཇོག་ཏར་བ་དང་རྫས་ལུད་ཅིག་སྐྱེས་བྱས་འདི་བྱེད་ཀྱི་ཡོད་རེད་བ། དེ་ཡིན་དུས་ཀ་ནས་ད་ལྟ་ང་རང་ཚོའི་ཤིང་ཏོག་ཚལ་གྱི་ད་ཁ་མཆོད་པས་ན་འདི་འདིའི་གྱི་བཅུད་འདི་ག་ལ་ག་ཚང་ཉམས་བསྡད་ཡོད་རེད་དེ་ཡིན་དུས་ཀ་ནས་ཚ་འདི་རང་བྱུང་གི་ཚ་འདི།

མཁལ་མ་ཁོ་རང་ནམ་རྒྱུན་ནས་མཁལ་མའི་གནས་སྟངས་ཡག་པོ་མེད་པ་དང་མཁལ་མའི་ན་ཚ་ཡོད་པ་བཅས་ལ་ཡང་སྤྲི་དཀར་མང་པོ་བཟས་འགྲིག་གི་མ་རེད་བ། ཡིན་ན་ཡང་མཁལ་མ་ལ་དོ་ཕོག་གང་མེད་པ་དང་མཁལ་མའི་གནས་སྟངས་ལ་གཅིག་མཁལ་མ་གང་ན་གི་མེད་པ་དང་དེ་ཡང་མེད་པས་ན་སྤྲི་དཀར་དེ་དམིགས་བསལ་གྱི་ད་ལྟ་ལོ་ཡར་རྒས་ཀྱི་སྟོད་ཀྱི་ཚད་དེ་འདེབས་པ་དགོས་ཡག་དེ། སྤྲི་དཀར་དེ་ང་རང་ཚོའི་ཤ་གནད་ཀྱི་གནས་སྟངས་ཡག་པོ་ཆགས་ཡག་ལ་ཡང།

ཨ་ནི Autoimmune དང་དེ་ག་ནང་བཞིན་གྱི་གཉིད་ཡག་པོ་ཁུག་ཐུབ་མི་ཐུབ་དང་དེ་ག་ནང་བཞིན་གྱི་ཨ་ནི། ཁོར་ཡུག་ནང་བྱུང་བའི་ཨ་ནི་གཟུགས་པོ་ལ་གནོད་ཡག Toxic སོགས་དང་ལྡན་པའི་རིགས་དང། ཨ་ནི་ཐ་མག་མང་པོ་འཐེན་ཡག་དང་ཨ་ནི་ཆང་ཨ་རག་མང་པོ་འཐུང་ཡག་དང་ཨ་ནི་དེ་ག་ནང་བཞིན་དེ་མིན་གྱི། འདི་དུ་འང་ད་དེ་ཤ་མང་པོ་ཅིག་གོམས་གཤིས་ལ། མགོ་ན་ན་ལམ་སང་ད་ཚུར་ལོག་ནས་ད་ལྟ་སྨན་འདི་དེ་ན་མགོ་སྨན་ད་སྨན་འདི་དོ། ལྟོ་བ། ཟུག་ཆག་སྨན་འདི་དེ་མཆོད་ཡག་དང་དེ་ག་ནང་བཞིན་གྱི་ཡང་དེ་ལྟོ་བ་ན་བསྡད་པས་ན་ཡང་ཟུག་ཆག་ཆག་ཡག་སྨན་འདི་དེ་ཚོའི་རིགས་དེ། གཟུགས་སྐུ་ལ་གནོད་ཡག་གི་མཁལ་མ་ལ་དོ་ཕོག་ཐེབས་ཡག་གི་གཞི་རྩ་བྱེད་དགོས་ལ། འདི་བྱེད་དགོས་ཡོད་རེད་ད་འདི་ཡིན་དུས་ཀ་ནས། ང་ཚོ་སྤྲི་དཀར་དེ་ང་རང་ཚོ། སྤྱིར་ན་གི་གཟུགས་སྐུ་ངས་ད་གིན་ངས་ཞུས་པ་ནང་བཞིན་ལོ་རྒས་འགྲོ་དུས་དགོས་ཡག་གི་གཞི་རྩ་བྱེད་དགོས་ཡོད་རེད་ལ་ད་ག་ནང་བཞིན་གི་སྤྲི་དཀར་དེ་ཚད་དུ་ལྡན་པ་མེད་བས་ན་ང་རང་ཚོ་ཤ་གནད་དེ་གནད་དང་ཨ་ནི་སྐྱོ་རུ་ཆགས་པ་ཡིན་ན་ཨ་ནི་གཟུགས་སྐུ་རྒས་འགྲོ་ཡག་གི་གཞི་རྩ་དེ་བྱེད་དགོས། ལོང། དེ་སྤྲི་དཀར་འདི་འདིའི་ད་ཟས། ད་འདི་འོ་མ་སྒོ་ང་འདི་གས་ཀྱི་ནང་ལོགས་ནས་ཡིན་ན་ཡང་ག་ནས་རེ་བྱེད་ནས་ཡོང་གི་ཡོད་རེད།

ཆགས་ཀྱི་ཡོད་རེད་བ། ད་ག་ནང་བཞིན་གྱི་ཨ་ནི་སྒོ་ངའི་རིགས། དྭངས་སྣང་ཞིང་གི་ཨ་ནི། ད། ཁ་ཅིག་ཡང་འདི་ནང་ལ་ཡོད། Soy། Soy འདུག་པ་དང་ད་ཏོ་ཧྥུ་བཟོ་ཡག་གི་སྲན་མ་ཞིག་འདུག་པ། སྲན་མ། འདི་ནང་ལའི Protein ཡོད། ད་ག་ནང་བཞིན་གྱི་ཡང་ང་རང་ཚོའི། ནམ་རྒྱུན་གྱི་སྲན་མའི་རིགས་ཁ་ཅིག་ནས། ད་ལྟ Beans འདི། Peas། Protein ནི་ཡོད་རེད། ད་འདི་གས་འདི་གས་ཡོད་རེད། གང་རེད་འདི། ཟོག་རིགས་ནས་ཡོང་གི་ཡོད་རེད། སེམས་ཅན་གྱི་ཟོག་རིགས། ཨ་ཧ། ཤ་དང་དེ་འདྲས། ཉ་ཤ་དང། ཨ་ནི་སྒོ་ང་རེད། སྒོ་ངའི་ནང་ལ་ཡང། Protein དེ། Protein ནང་ལ་ཡང་ཁོ་རང་ནང་བཅུད་དེ་ཚད་དུ་ལྡན་པོ་དགོས་ཡག་གི་བཅུད་སྣ་ཁ་ཁ་ཤས་ཤིག་ཡོད་རེད། སྒོ་ང་དེ་ནང་ལ་ཡང་བཅུད་དེ། ཆ་ཚང་ཡོད་པ་བྱས་ཨ་ནི་ཁོ་བཅུད་དེ་ལྡན་པོ་བྱེད་དགོས། བྱས་ཙང། དེ་མིན་གྱི་གཅིག་ང་རང་ཚོའི། ཞལ་ལག་རིགས་མང་པོ་ཅིག་གནང་ཐུབ་མེད་པ་ནས

ལགས་སོ་ལགས་སོ། ད་འཇམ་དབྱངས་ལགས་ཀྱིས་ད་ལྟ་གོང་ལ་ང་ཚོ། ང་རང་ཚོའི་ཉིན་རེའི་འཚོ་བའི་ནང་ལོགས་ལ་ད་གཟུགས་གཞིའི་འཕྲོད་བསྟེན་གྱི་ཐོག་ལ་དོ་སྣང་བྱས་པའི་ཐོག་ནས་ཡང་ཁ་ཅིག་གིས་གཅིག་གི་ངོས་འཛིན་ནོར་འཁྲུལ་ཤོར་བསྡད་པ། འདི་གའི་ཡོ་བསྲང་གི་ཐོག་ནས་ངོ་སྤྲོད་ཅིག་གནང་སོང་ལ་ད་ཡིན་ནའི་ལས། ད་ལྟ་གོང་ལ་ངོ་སྤྲོད་གནང་པའི་ཉི་མའི་མདངས་འདི་གཟུགས་གཞི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དང། ཨ་ནི། འདི་ནས་ཞོགས་ཇ། མཆོད་མ་མཆོད་ཀྱི་ཐོག་ལ་ཡིན་ནའི་ལས་ཡང་གཟུགས་གཞི་འཕྲོད་བསྟེན་དང་འབྲེལ་བ་ཡོད་པ་ཅིག་ཁྲག་ནང་ལོགས་ལ་ཞག་ཚིལ་ཡག་ཉེས་ཀྱི་གནད་འགག་འདི་རིགས་ད་ག་ནང་བཞིན་སྤྲི་དཀར་གྱི་སྐོར་དེ་ལས་གསུངས་སོང། ད་ཡིན་ནས་འདི་གས་ཀྱི་ཐོག་ནས་ད་འདིའི་བཅུད་འདི་གས་ང་རང་ཚོ་ཡང་ཟས་ཀྱི་ནང་ལོགས་ནས་རག་མ་ཐུབ་དེ་འདྲ་ཡོད་པ་ཡིན་ན་ཡང་འཚོ་བཅུད་རིལ་བུའི་ཐོག་ནས་ཡང་དོ་སྣང་བྱེད་དགོས་ཡག་ག་རེ་ཡོད་རེད་ལགས། ད་དཔེར་ན་ཆ་བཞག་ན་ཞག་ཚིལ་ཡག་ག་ཡིན

ཡིན་ནའང་ལ་ཡ་ཨ་ནི་བཅུད་འདི་གའི་ནང Mercury Distilled ཟེར་ཆོག་རེད་དེ་བྱས་པས་ན་ཨ་ནི་གཟུགས་པོ་ལ་གནོད་ཡག Mercury དེ་ཉུང་ཉུང་ཨ་ནི་ད་ག་ནང་བཞིན་གྱི་ད་དཔེར་ན་ཆ་བཞག་ན་སྤྲི་དཀར་མཆོད་པས་ན་སྤྲི་དཀར་དེ་ཨ་ནི་ནམ་རྒྱུན་གྱི་ད་ཤ་དང་དེ་འདྲས་མ་མཆོད་མཁན་དེ་ཡིན་པས་ཡིན་ན་སྒོ་ང་མཆོད་ན་ཡག་པོ་ཡོད་པ་ཞུ་དེ་གཉིས་ངས་ཞུས་པ་བཞིན་ཡང་དེ་མིན་ཨ་ནི་སྲན་མའི་རིགས་ནས་ཡོང་མགྱོགས་ཀྱི Soy Protein ཟེར་དེ་འདྲས་ཡོད་རེད་ད Protein དེ་འདྲས་ཡོད་དེ་ལས་ཡང་དེ་གའི་མཆོད་སྟངས་མཆོད་ལུགས་དེ་ཡང་ད་མ་གཞི་དེའི་སྐོར་ལ་ཇུས་མང་ཅིག་ཞུས་ན

ཚྭ་དེའི་རིགས་དེ་ག་རེ་བྱས་ནས་དགོས་དགོས་རེད་ཟེར་ན་ང་རང་ཚོའི་ས་རྒྱུ་དེ་ཉམས་བསྡད་པའི་རྐྱེན་གྱིས་ས་ནས་ཡོང་ཡག་བཅུད་རིགས་མང་པོ་ཅིག་ང་རང་ཚོའི་ད་མཆོད་ཡག་ཚལ་དང་ཤིང་ཏོག་ནང་ལ་མེད་དུས་ཀ་ནས་དེའི་རིགས་དེ་ཚྭ་ནས་ཡོང་ཡག་གི Electrolyte དང་དམིགས་བསལ་གྱི Mineral དེ་ག་དེ་གལ་ཆེན་པོ་ཡོད་རེད་བྱས་ནས་ཞུ་བ་ཡིན། ཨ་ནི་ད་ལྟ་ངས་གཅིག་ཞུ་ཡག་དེ་ཨ་ནི་དཔེར་ན་ཆ་བཞག་ན་ང་ཚོ་དེ་འདི་ཡོད་རེད་བ་ད་ལྟ་ཉི་མའི་མདངས་ལ་སྔོན་འགོག་བྱེད་ཡག་གི་ད་གཅིག་བྱུག་ད་མང་པོ་རྫས་མང་པོ་ཡོད་པའི་འདི་འདྲས་བྱུགས་པ་ལས Zinc Oxide ཟེར་ནི་ཡོད་རེད། འདི་བེད་སྤྱོད་བཏང་ན་ཐུབ་བས་འདི་གཟུགས་པོ་ལ་གནོད་ཡག་གི་ག་ལ་གང་འཚམ་གནོད་ཡག་གི་རིགས་འདི་གཟུགས་པོ་ལ་སླེབས་ཀྱི་ཡོད་མ་རེད་ལ། ཉི་མ་སྔོན་འགོག་བྱེད་ཡག་གི་ལས་ཀ་རྒྱ་ཆེ་གཏམ་པ་གཞན་པ་དང་ནང་བཞིན་གྱི་བྱེད་ཐུབ་གི་ཡོད་རེད་ལ་ཨ་ནི་གཅིག་འདི་བྱས། གཉིས་པ་འདི་ཨ་ནི་ང་རང་གཟུགས་པོ་གནོད་ཡག་གི་རིགས་འདི་ཡོང་གི་ཡོད་མ་རེད་བ། དཔེར་ན་ཆ་བཞག་ད་གིན་ངས་ཞུས་པ་ནང་བཞིན། ཉི་མའི་མདངས་ལ་ཞུ་ཡག་ད་ལྟ Sun Protector དེ་ཚོའི་ནང་ལ་ཡག་སྦྱོར་སྡེབ་བྱས་ཆོག་རྫས་སྣ་ཁ་མང་པོ་ཞིག་ཡོད་རེད། ད་འདི་གས་ནས་ང་རང་ཚོས་དེ་དཔེར་ན་ཆ་བཞག་འདི་འདྲ་ཅིག་ཆགས་ལ་ཡོད་པས་ན་ཟིལ་དང་དེ་རྣམས་ལ་ཀེ་མི་ཀལ་མང་པོ་ཞིག་ཡོད་རེད་དེ་གས་ཚང་མ་ནམ་རྒྱུན་ང་རང་ཚོ་སྒོ་དཔེར་ན་ཆུ་ཡང་ཀེ་མི་ཀལ་རེད་དེ་གས་དེ་ག་བ་གནོད་གི་ཡོད་ག་འདྲས་བྱེད་གི་ཡོད་ང་རང་ཚོས་མང་པོ་ཅིག་ཤེས་ཀྱི་ཡོད་མ་རེད་བ་བྱས་ན་དེ་གས་རིགས་དེ་མང་པོ་ཅིག་གཟུགས་པོ་ལ་གནོད་ཡག་གི་རིགས་ཡོད་དུས་ག་ནས་ད་གིན་ངས་ཞུས་པ་ནང་བཞིན་ང་རང་ཚོ་པགས་པ་ལ་ཞིག་བྱུག་དུས་ག་ནས་པགས་པ་དེ་ཤར་རྒྱག་ང་ཚོ་ཁྲག་ནང་འགྲོ་གི་ཡོད་རེད་ཁྲག་ནང་ཕྱིན་པ་དེ་ང་རང་གཟུགས་པོ་ལ་གནོད་ཡག་གི་གཞི་རྩ་དེ་བྱེད་དུས་ག་ནས་ཁྲག་དེ་ང་རང་ཚོ་གཟུགས་པོའི་ནང་ལ་ད་མཆིན་པ་གློ་སྙིང་དེ་གས་ཚང་མ་ལ་འགྲོ་དུས་ག་ནས

དེ་ག་ནང་བཞིན་ང་རང་ཚོ་ནང་ལ་བེད་སྤྱོད་བཏང་ཡག་གཙང་མ་བཟོ་ཡག་རིགས། ཡི་ཙི་རིགས་དེ་ཚོའི་ནང་ལ་གཟུགས་པོ་གནོད་ཡག་རྫས་ཞུ་ཆོག་ད་གིན་ངས་ཞུས་པ་ནང་བཞིན་གཅིག་སྟོང་ལྔ་བརྒྱ་རིགས་རྫས་གནོད་ཡག་ཆོག་དེ་གས་ནང་ནས་ཡུ་རོབ་ལ་སུམ་བརྒྱ ban བཟོས་ཚར་དེ་ད་ལྟ་ཡིན་ཨ་མི་རི་ཀ་ལ་དེ་གས་ཆ་ཚང་བེད་སྤྱོད་བཏང་གི་ཡོད་བྱས་ཙང་ང་དེ་གས་ཡོད་དུས་ང་དེ་གས་དེ་ང་རང་ཚོ་གཟུགས་པོ་ལ་གནོད་ཡག་གི

ང་རང་ཚོ་གཟུགས་པོ་གནོད་ཡག་དེ་ངོ་མཁྱེན་པའི་སྟེང་ནས་ཉུང་དུ་བཏང་ཐུབ་པ་ཡིན་ན་ཁོས་ན་ཚ་ཆགས་ཡག་གི་གཞི་རྩ་མང་པོ་ཅིག་སྔོན་འགོག་བྱེད་འགྲོ་གི་རེད་བ་བྱས་ན་འདི་ཡིན་དུས་ག་ནས་འདིའི་ཐོག་ལ་དོ་སྣང་དང་ད་ངས་ཞུ་དགོས་ཡག་དེ་དེ་གས་ལ་ཡང་རྒྱབ་ལྗོངས་ང་རང་ཚོ་ཏོག་ཙམ་མཁྱེན་པ་ཡིན་ན་ད་ལྟ་ངས་ཞུ་དགོས་ཡག་དེ་ང་རང་ཚོའི་ནང་མི་ང་རང་འབྲེལ་བ་ཡོད་ཆོག་ནང་མི་དང་བྱིངས་ཆེན་པོ་དང་འདི་གས་ཚང་མས་བེད་སྤྱོད་བསྟེན་འདོད་ཀྱི་ན་ད་ང་རང་ཚོའི་སྤྱི་ཚོགས་ང་རང་སྤྱི་ཚོགས་ནང་ལ་ད་ག་ཚོད་བེད་སྤྱོད་ཡོད་འདོད་ཀྱི་ན། དེ་ག་ནང་བཞིན་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ད་ག་ཚོད་ཀྱི་བེད་སྤྱོད་འདི་བྱེད་ཁོ་ར། རེད་རེད་རེད། དེ་ཡིན་ན་སྤྱི་ཚོགས་ནང་བཞིན་ནས་ང་རང་ཚོ་མི་རིགས་ཁོ་རང་ལ་ད་ག་ཚོད་འདི་བྱེད་དོ་བོག་འདི་སླེབས་འགྲོ་གི་རེད་བ། ལགས་འོང། དེ་ད་དེ་ཡིན་དུས་ང་རང་ཚོ་མི་རེ་རེ་གི་འདི་ཐོག་སྦྱང་ཤེས་ཐོག་ནས་འདི་ཐོག་ལ་ཅིག་ཤེས་བྱ་ཡོན་ཏན་སླེབས་པའི་རྐྱེན་ནས་སྔོན་འགོག་བྱེད་ཡག་དེ་འདི་གས་མཁྱེན་པ་ཡིན་ན། ང་རང་ཚོ་ནང་མི་ཡག་པོ་ཆགས་དེ་སྤྱི་ཚོགས་ཡག་པོ་ཆགས་ནས་མི་རིགས་རྒྱལ་ཁབ་དེ་འདི་གས་ཚང་མ་ཆགས་ཡག་གཞི་རྩ་འདི་འདི་བྱེད་དགོས་ཡོད་རེད་བྱས་ཙང་འདི་ཡིན་དུས་ག་ནས་འདི་གལ་ཆེན་པོ་ཅིག་ཡིན་པའི་ཐོག་ནས་དེ་རིང་ངས་ཞུ་དགོས་པ་འདི་དགོས་པའི་རྒྱུ་མཚན་འདི་འདི་རེད་ཅེས་ཡིན་ཞུ་བ་ཡིན། ལགས་འོང། ད་ད་ལྟ་ཡང་འཇམ་དབྱངས་ལགས་ཀྱིས་ངོ་སྤྲོད་གནང་བ་འདི་གས། ད་ལྟ་ད་འཛམ་བུ་གླིང་ནང་ལོགས་ལ། འཕྲོད་བསྟེན་ལ་དོ་སྣང་བྱེད་ཡག་འདི། ཁོ་བིད་ཏོག་དབྱིབས་ཀྱི་ད་འགོས་ནད་འདི་མ་ཐོན་པའི་གོང་དང་འདི་རྗེས་ཀྱི་གནས་སྟངས་ནས་བྱས་པ་ཡིན་ན་འཕྲོད་བསྟེན་ལ་དོ་སྣང་བྱེད་མཁན་འདི་ད་འཛམ་བུ་གླིང་ནང་ལོགས་ལ་ཤུགས་ཆེ་རུ་ཅིག་ཕྱིན་ཡོད་རེད་དམིགས་བསལ་ནི་གཟུགས་པོ་ཅིག་གི་ལུས་སྦྱོང་ལུས་རྩལ་རྩེད་ཡག་ཡིན་ནའི་རེད་ཨ་ནི་ཞལ་ལག་མཆོད་ཡག་དང་ཟས་རྟ་མཆོད་ཡག་གི་རིགས་ལ་དོ་སྣང་བྱེད་ཡག་དེ་ཤུགས་ཆེར་ཕྱིན་ཡོད་རེད་འདི་ནི་འཛམ་བུ་གླིང་གི་འཕེལ་ཕྱོགས་ཅིག་ཆགས་བསྡད་ཡོད་རེད་ད་ང་རང་ཚོ་ཡང་བོད་པའི་སྤྱི་ཚོགས་ནང་ལོགས་ནས་དེ་དོ་སྣང་དགོས་ཡག་དང་ད་ད་ལྟ་ཡིན་པ་ཡིན་ན་ཅིག་གི་ཚོང་གི་འགྲན་རྩོད་ཤུགས་ཆེན་པོ་ཅིག་ད་གིན་ལེ་ཚན་གོང་ལ་ངོ་སྤྲོད་ཞུས་པའི་སྐབས་ལ་འཇམ་དབྱངས་ལགས་ཀྱིས་ང་ཚོར་འགྲེལ་བཤད་གསལ་པོ་ཅིག་གནང་སོང་ད་མང་པོ་ཅིག་དེ་ཚོང་དང་ཐད་ཀར་འབྲེལ་བ་ཡོད་པ་ཚོང་གཉེར་ཁང་ཆེན་པོ་དེ་ཚོ་ནི་ཚོང་གི་དགོས་མཁོ་དཔགས་པས་ནི་འདས་ཀྱི་ཞིབ་འཇུག་རིགས་འདི་བཏོན་ཡ་དང་དེ་གས་ཀྱི་ཐོག་ནས་ད་མང་པོ་ཅིག་འདི་མགོ་སྐོར་ཐེབས་འགྲོ་གི་ཡོད་རེད་བ་ད་ཡིན་ནའི་ལས་འདི་ང་རང་ཚོ་སྒེར་སོ་སོའི་ངོས་ནས་དོ་སྣང་གནང་པ་ཡིན་ན་ནུས་པ་འདི་དངོས་གསལ་དོད་པོ་ཅིག་རེད་བསམ་གི་ད་ཅིག་གི་ཉིན་མོ་རེ་རེ་གི་ཞལ་ལག་མཆོད་ཡ་ཡིན་ནའི་རེད་གཟུགས་པོ་སྦྱོང་བརྡར་གནང་ཡ་ཡིན་ནའི་རེད་དེ་གས་ད་རིང་ནས་འགོ་འཛུགས་གནང་པ་ཡིན་ནའི་ལས་འདིའི་རྗེས་ཀྱི་ཟླ་བ་གཅིག་ཕྱིན་པའི་རྗེས་ལ་ཟེར་དུས་ག་ནས་ཡིན་ནའི་ཟླ་བ་གཅིག་སྔོན་དང་ཟླ་བ་གཅིག་རྗེས་ཀྱི་ཁྱད་པར་འདི་དངོས་གསལ་དོད་པོ་ཅིག་ཐོན་ཐུབ་པ་ཅིག་ཆགས་ཀྱི་འདུག་བ། ད་ག་རང་སྒྲོལ་དཀར་ལགས་དེ་སྒྲོལ་དཀར་ལགས་ཟླ་བ་གཅིག་གསུངས་ཉལ་ཏེ་གཟའ་འཁོར་གཅིག་ནང་ལ་ཁོ་ཁོ་རང་བཞིན་གྱིས་དེ་ཆགས་འགྲོ། དཔེར་ན་ཆ་བཞག་ན་རང་བྱུང་གི་ཚྭ་དེ་མཆོད་བྱས། དེང་དུས་ཀྱི་སྤྱིར་བཏང་བེད་སྤྱོད་བཏང་ཡག་ཚྭ་དེ་བེད་སྤྱོད་མེད་པ་བཟོས་གནང་པ་ཡིན་ན་ཁོ་རང་བཞིན་གྱིས་གཉིད་ཡག་པོ་ཁུག་ཡག་གཟུགས་པོ་ནང་བཞིན་གྱི་ནུས་པ་ཡར་འགྲོ་ཡག་ཁྲག་ཤེད་མར་ཆག་ཡག། ག་ལ་གང་ཚང་ཕན་ཡོན་མང་པོ་ཡོང།

ཆེད་ལས་རང་གཅིག་དེ་གའི་སྒང་ལ་གནང་གི་ཡོད་དུས་དེ་གའི་ཐོག་ལ་སྙན་ཐོ་དང་དེ་གའི་མང་པོ་ཅིག་གཟིགས་ཡོད་དུས་དངོས་གནས་ད་མི་ཚང་མ་སེམས་ཤུགས་འཕར་ཡག་ཅིག་ད་མང་པོ་ཅིག་དེ་ཡིན་པས་ན་སོ་སོས་དེ་འདྲས་ཀྱི་གནས་ཚུལ་རིགས་དེ་གའི་མང་པོ་ཅིག་གོ་སོ་སོའི་ངོས་ནས་གོམ་པ་ཅིག་སྤོ་ཡག་དེ་དཀའ་ལས་ཁ་ཅིག་རེད་གོམ་པ་དེ་སྤོ་ཐུབ་པ་ཡིན་ན་ཨ་ནི་ཉི་མ་རེ་རེ་རེར་བྱས་བྱས་གོམས་གཤིས་ཆགས་བྱས་བྱས་ཨ་ནི་ཁོ་སྟབས་བདེ་པོ་ཅིག་ཆགས་དང། ད་ག་རང་ད་གིན་སྒྲོལ་དཀར་ལགས་གསུངས་ནང་བཞིན་གོམས་གཤིས་དེ་གོམས་གཤིས་ཟེར་ཡག་དེ་དང་པོ་དེ་གོམས་གཤིས་ཟེར་ཡག་དེ

ནམ་རྒྱུན་ནས་ཆུའི་རིགས་དེ་ང་རང་ཚོ་མཆོད་ཡག་གི་ཆུ་དེ་དེ་ཆུའི་ནང་ལ་ག་རེ་ག་རེ་ཡོད་པ་དེ་ཧ་གོ་བ་ཡིན་ན་ཆུ་གང་འདྲ་མཆོད་དགོས་ཡོད་མེད་ད་ག་ནང་བཞིན་གྱི་ང་རང་ཚོ་ནམ་རྒྱུན་བེད་སྤྱོད་བཏང་ཡག་གི་ཨ་ལས་ཞིམ་པ་ཕར་བཞག་ན་སྣོད་ཆས་འཁྲུ་ཡག་ཡི་ཙི་དེ་ལས། གང་བྱུང་མང་བྱུང་བེད་སྤྱོད་བཏང་ན་གཟུགས་པོ་ལ་གནོད་ཡག་ཡོད་པ་དེ་མཁྱེན་པ་དང་ང་རང་ཚོ་ནམ་རྒྱུན་རྟག་པར་བེད་སྤྱོད་བཏང་ཡག་གི་ཞབས་སུས། བུད་མེད་ཡིན་ན་ལིབ་སྟིག་ད་ག་ནང་བཞིན་གདོང་ལ་ཞབས་བསུས། ནམ་རྒྱུན་ང་རང་ཚོ་བེད་སྤྱོད་བཏང་ཡག་འདི་གའི་ཚང་མ་ལོགས་ལ་ཡང་ང་རང་ཚོའི་མཁྱེན་པའི་ཐོག་ནས་འདི་གའི་རྫས་སྦྱོར་ཉུང་ངུ་ཡོད་པ་དང་གཟུགས་པོ་ལ་གནོད་ཡག་དེ་ཉུང་ངུ་ཡོད་པའི་ལྟ་སྟངས་གནང་བ་ཡིན་ན། ཕྱི་ལོགས་ནས་ཡོང་ཡག་གི་གནོད་ཡག་རིགས་དེ་ང་རང་ཚོས་ཅིག་སྤང་གནང་ཐུབ་པ་ཡིན་སྤང་གནང་ཐུབ་པ་དང་ད་ག་ནང་བཞིན་ནམ་རྒྱུན་ང་རང་ཚོས་མཆོད་ཡག་ཞལ་ལག་གི་རིགས་དེ་ག་དེ་ཡག་པོ་ཅིག་མཆོད་གནང་ཐུབ་ན་ཨ་ནི་ཆུ་ལོག་ནས་ཡོང་ཡག་གནོད་ཡག་དེ་ཉུང་རུ་ཕྱིན་ང་རང་ཚོ་ཟས་ཀྱི་ནམ་རྒྱུན་ནས་དགོས་ཡག་བཅུད་དེ་བཅུད་དང་ལྡན་པ་མཆོད་ད་ག་ནང་བཞིན་གྱི་ལུས་སྦྱོང་དེ་འདི་གས་བྱུང་པ་ཡིན་ན་ང་རང་ཚོའི་སྤྱིར་བཏང་གཟུགས་པོའི་འཕྲོད་བསྟེན་དེ་ད་ང་རང་ཚོ་ང་ཚོ་མི་དཀྱུས་མ་དེ་འདི་ལ་ཡ་བརྟན་བཞུགས་རྒྱག་ཡ་ནི་ཡོད་མ་རེད་བ་ཨ་ད་བླ་མ་དང་ང་རང་ཚོ་གཅིག་སྐྱབས་འགྲོ་ས་དེ་ལ་བརྟན་བཞུགས་ཕུལ་ཡག་རེད་ང་རང་ཚོ་བརྟན་བཞུགས་དེ་ང་རང་ཚོ་འཕྲོད་བསྟེན་ལ་བདག་པོ་རྒྱབ་བྱས

འཕྲོད་བསྟེན་དང་ལྡན་པ་ཐོག་ནས་ལོ་བརྒྱ་ཅིག་ཨ་ནི་མི་ཚེ་སྐྱེལ་གནང་ཐུབ་སྐྱེལ་ཐུབ་པ་ཡིན་ན་དེ་ང་རང་ཚོ་ལོངས་སུ་སྤྱོད་དགོས་རེད་བ། དེ་དང་འདིའི་དགོས་ཡག་ལ་གལ་ཆེན་པོ་རེད་ཞུ་བ་ཡིན། ལོང། ད་གནད་འགག་འདིའི་ང་རང་ཚོ་མི་མི་རེ་ངོ་རེའི་ངོས་ནས་ད་ཉི་མ་རེ་རེ་ལ་ཞལ་ལག་མཆོད་ཡག་འདིས་ད་གང་ཐུབ་ཐུབ་ཀྱིས་སྤུས་དག་པོ་ཅིག་གི་མཆོད་ཡག་ཅིག་གི་སྦྱོར་སྡེབ་བྱས་པའི་རིགས་འདི་ཉུང་ཙམ་ཅིག་དང་ཨ་ནི་འདི་གས་ཀྱི་ཐོག་ནས་གོམ་པ་ཅིག་སྤོས་གནང་ཐུབ་པ་ཡིན་ན་ཨ་ནི། སྒེར་སོ་སོ་སོའི་འཕྲོད་བསྟེན་ལ་ཤུགས་རྐྱེན་གཅིག་གི་ཐེབས་ཀྱི་རེད་ལ་ད་ག་ནང་བཞིན་ང་རང་ཚོའི་སྤྱི་ཚོགས་རྒྱ་ཆེ་ས་ནས་མི་རིགས་ད་ག་རང་དེ་གའི་ཚང་མ་ཐད་ཀར་འབྲེལ་བ་ཡོད་པ་གཅིག་ཡིན་དུས་འཇམ་དབྱངས་ལགས་ཀྱིས་དེ་གའི་ཐོག་ལ་ཐུགས་སྣང་ཆེན་པོས་ད་ད་རིང་ང་ཚོའི་ནི་ལེ་ཚན་འདིའི་ནང་ལོགས་ལ་གཙོ་བོ་ངོ་སྤྲོད་གནང་ཡ་དེ་ཡིན་པས་ན་ད་གཟུགས་གཞིའི་འཕྲོད་བསྟེན་གྱི་ཐད་ལ་ནོར་འཁྲུལ་གྱི་ཐོན་སླ་བའི་རིགས་ལྔ་གཅིག་ད་དེ་ནས་ཉི་མ་ཚ་བོའི་འོག་ལ་བསྡད་པ་ཡིན་ན་པགས་པར་གནོད་པ་དང་འདི་སྐད་ཀྱི་ཐོག་ནས་ཡང་ངོས་འཛིན་བྱེད་ཆོག་རེད་ཞོགས་ཇ་མཆོད་མ་མཆོད་ཀྱི་སྐོར་ཁྲག་ནང་ལོགས་ཀྱི་ཞག་ཚིའི་རིགས་ཀྱི་གནོད་པ་ཨ་ནི་ཚྭ་འདི་གཟུགས་པོའི་ནང་ལོགས་ལ་དགོས་གལ་ག་ག་ཚོད་ཆགས་ཀྱི་ཡོད་མེད་ཨ་ནི་དེ་བཞིན་སྤྲི་དཀར་འདི་ད་གཟུགས་པོའི་ནང་ལོགས་ལ་གནད་འགག་ག་ག་ཚོད་ཡོད་མེད་འདི་གྲས་འཇར་མན་ལགས་ཀྱིས་ད་ང་ཚོར་ངོ་སྤྲོད་ཞིབ་ཚགས་པོ་ཞེ་གཅིག་གནང་སོང་ཨ་ནི་ད་རིང་དུས་ཚོད་བཏོན་གནང་བྱས་འབྲེལ་ཡོད་ཀྱི་གནས་ཚུལ་ཁག་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་བ་ཡིན།